བྱིས་པའི་དཔེ་དེབ་ཀྱི་དེབ་ཕྲེང་འདི་ད་ཁྱི་ཕྲུག་དང་ཞིམ་ཕྲུག་ཡོད་པའི་དེབ་ཕྲེང་མང་པོ་ཡོད་རེད། ང་ཚོ་གཉིས་ཀྱིས་དང་པོ་ཀློག་བ་འདི་ད་ཐེངས་མ། དང་པོ་ཆགས་ཀྱི་ཡོད་ཨ་ནི་རིམ་པས་དེབ་ཕྲེང་ཆ་ཚང་ཀློག་ཐུབ་ཡས་ཀྱི་འབད་བརྩོན་ཞུ་གི་ཡིན། ལགས་སེ་དང་ཤོ་ངས་འགོ་ཚུགས་ངམ་ལང། ལང། མང་གཙོའི་དུས་ཆེན། ཁྱི་ཕྲུག་དང་ཞིམ་ཕྲུག་གཉིས། ཁང་ཆུང་ནང་བསྡད་དེ་གླེང་མོལ་བྱེད་སྐབས་ཁྱི་ཕྲུག་གིས་ཞིམ་ཕྲུག་ང་ལ་ཉོན་དང། སྤྱི་ཟླ་དགུ་པའི་ཚེས་གཉིས་ཟིན་གྲབས་འདུག་ངེད་གཉིས་ལ་ཕྱི་ལ་འཛུགས་རྒྱུའི་དར་ཆ་གཅིག་ཀྱང་མེད། མི་ཚོའི་ཁང་པའི་སྒང་ལ་དར་ཆ་འཛུགས་སྐབས་ངེད་གཉིས་ལ་འཛུགས་ཡས་མེད་ན་ཡག་པོ་མེད་ཟེར། ཞིམ་ཕྲུག་གིས། ཁྱི་ཕྲུག་ངས་དེ་ལ་བསམ་བློ་གཏོང་གི་ཡོད། ང་ཡང་དར་ཆ་ལ་དགའ་པོ་ཡོད་ཟེར། ཁྱི་ཕྲུག་གིས་ཡིན་ད་ཡིན། དར་ཆ་རླུང་གིས་གཡུགས་པ་དེ་ཧ་ཅང་སྙིང་རྗེ་མོ་ཡོད། ཁང་ཐོག་གི་དར་ཆ་འོག་ནས་བལྟས་སྐབས། ནམ་མཁའ་ཡོངས་རྫོགས་དར་ཆས་ཁེངས་པ་ནང་བཞིན་སྙིང་རྗེ་མོ་མཐོང་གི་རེད་ལབ།
ཞིམ་ཕྲུག་གིས་སྒང་ནས་མར་བལྟ་བའི་ཚོར་སྣང་དེ་ཁྱེད་ཀྱིས་ཤེས་ཀྱི་མ་རེད། དར་ཆ་འཛུགས་སྐབས་ཁང་པའི་བྱ་འདབ་སྒང་ལ་འགྲོ་དགོས་པ་དང། དེ་ནི་གཞན་ལ་རྩལ་ངོམ་སོ་སྟོན་ས་ཞིག་ཀྱང་ཡིན། ཁང་པའི་ཡང་སྟེང་ནས་མར་བལྟས་ཚེ་ས་གཞི་ཡོངས་རྫོགས་དར་ཆས་གཡོགས་པ་འདྲ་པོ་ཡོད་ཟེར། ཁྱི་ཕྲུག་གིས་མར་ཟག་ན་སྲོག་ཤོར་སྲིད་པས་ཁྱེད་རང་ནང་བཞིན་ཁང་པའི་ཡང་སྟེང་དུ་འཛེགས་པར་མི་ཚང་མ་ཞེད་ཀྱི་ཡོད། ད་ཁ་བརྡར་ནས་མ། ཁ་བརྡར་ནས་མ་སྡོད། སྤྱི་ཟླ་དགུ་པའི་ཚེས་གཉིས་ཟིན་གྲབས་ཡོད་པས་ང་རང་ངེད་ལ། ངེས་པར་དུ་དར་ཆ་ཞིག་དགོས་རེད་ཟེར། ཞིམ་ཕྲུག་གིས། མ་གཞི་ནས་སྤྱི་ཟླ་དགུ་པའི་ཚེས་པ་གཉིས་དེ་ག་རེ་བྱས་ནས་གལ་ཆེན་པོ་རེད།

དྲང་པོ་བཤད་ན། ངས་ཀྱང་དེའི་སྐོར་ཡག་པོ་ཤེས་ཀྱི་མེད། དེའི་སྐོར་ཕྲུ་གུ་ཚོར་དྲིས་ན་ཁོ་ཚོས་ཡག་པ་ཤེས་ཀྱི་རེད། དེ་སྔོན་ང་ལ་ཕྲུ་གུ་ཞིག་གིས་སྔ་མོའི་དུས་སུ་བོད་ཀྱི་སྲིད་གཞུང་གི་ལམ་ལུགས་ནི། ཕ་ཤུལ་བུ་འཛིན་ཡིན་པས་དེང་སང་དང་མི་འདྲ། དེང་སང་སྲིད་གཞུང་གི་ལམ་ལུགས་མང་གཙོ་ཆགས་པས། མང་ཚོགས་ཀྱིས་སོ་སོའི་འགོ་ཁྲིད་འོས་འདེམས་བྱེད་ཀྱི་ཡོད། སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་ཐུགས་རྗེའི་བཀའ་དྲིན་འོག་ཕྱི་ལོ་ཆིག་སྟོང་དགུ་བརྒྱ་དྲུག་ཅུ་ཟླ་བ་དགུ་པའི་ཚེས་གཉིས་ཉིན་བོད་ཀྱི་མང་གཙོའི་ལམ་གཟུགས་དངོས་སུ་ལམ་ལུགས་དངོས་སུ་དབུ་བརྙེས་པ་རེད།

ད་ལྟ་དར་ཆ་གཅིག་ཀྱང་མེད་པས་གང་འདྲ་བྱས་ན་རག་པ་བྱེད་དགོས་རེད་ཟེར། ཁྱི་ཕྲུག་གིས་ངས་ཀྱང་དེའི་སྐོར་ལ་བསམ་བློ་གཏོང་གི་ཡོད། དུས་རྒྱུན་གཞུང་ལམ་འགྲམ་གྱི་ཚོང་ཁང་དེར་ཕ་མ་ཚོས་ཕྲུ་གུ་ཁྲིད་ནས་ཅ་ལག་ཉོ་བར་འགྲོ་སྐབས། ཚོང་པས། བཅའ་ལག་ཉོས་པའི་རྔན་པ་ལ། ཕྲུ་གུ་ཚོར་དར་ཆ་ཆུང་ཆུང་རེ་སྤྲོད་ཀྱི་འདུག་ངའི་བསམ་པར། ཁྱེད་རང་ངའི་ཕྲུ་གུ་ཡིན་ཁུལ་གྱིས་ཉལ་གཟན་ནང་བཏུམས་ནས་ཚོང་ཁང་དེར་བཅའ་ལག་ཉོ་བར་ཕྱིན་ན། ཚོང་པ་དེས་རྔན་པ་དར་ཆ་ཞིག་སྤྲོད་ཀྱི་རེད། ཐབས་ཤེས་དེ་ཡག་པོ་མི་འདུག་གམ།
ཟེར། ཞིམ་ཕྲུག་དགའ་ཐག་ཆོད་ནས་འོ་རེད། ཐབས་ཤེས་དེ་དཔེ་ཡག་པོ་འདུག་ང་སྒལ་པར་འཁུར་གྱི་རེད་ཟེར།
ཁོ་གཉིས་ཀྱིས་དེ་ལྟར་གྲོས་བསྡུར་བྱས་ནས་ཞིམ་ཕྲུག་གིས། ཁྱི་ཕྲུག་གིས་ཞིམ་ཕྲུག། ཕྲུ་གུ་ནང་བཞིན་ཉལ་གཟན་ནང་བཏུམས་ནས་ཚོང་ཁང་དུ་ཕྱིན།
ཁོང་གཉིས་བཅའ་ལག་ཉོས་ཏེ་དངུལ་སྤྲད། སྤྲད་རྗེས་ཚོང་པ་དེས་བཅའ་ལག་ཉོས་པའི་རྔན་པར་ཕྲུ་གུ་ལ་དར་ཆ་ཆུང་ཆུང་ཞིག་སྤྲད། ཞིམ་ཕྲུག་གིས་ཕྲུ་གུ་ཡིན་ཁུལ་བྱས་ནས་དར་ཆ་ཆུང་ཆུང་དེ་མོ་རང་གི་སྦར་མོའི་ནང་བཟུང་ནས། ཨ་མ། ཨ་མ།
ཞེས་གཡུག་གཡུག་བྱས། དེ་ནས། ཁོ་གཉིས་ནང་ལ་ལོག། ཁོ་གཉིས་ནང་དུ་སླེབས་སྐབས། ཞིམ་ཕྲུག་ཉལ་གཟན་ནས་དོན་ཡོང་སྟེ་ལྟོས་དང། དར་ཆ་ཆུང་ཆུང་འདི་སྙིང་རྗེ་པོ་ག་འདྲ་འདུག་ཟེར། ཁྱི་ཕྲུག་གིས་ང་ལ་ཡང་དར་ཆ་ཆུང་ཆུང་ཞིག་དགོས། ད་ཁྱེད་ཀྱིས་ང་ཕྲུ་གུ་ནང་བཞིན་ཁུར་ནས་ཚོང་ཁང་དུ་བཅའ་ལག་ཉོ་བར་འགྲོ་དང། ང་ལ་ཡང་དར་ཆ་ཆུང་ཆུང་ཞིག་རག་གི་རེད་ཟེར། ཞིམ་ཕྲུག་གིས་ཁྱི་ཕྲུག་ཕྲུ་གུ་ནང་བཞིན་ཉལ་གཟན་ནང་བཏུམས་ནས་ཚོང་ཁང་ལ་ཕྱིན།
མོས། མོས་ཐེན་ཞིག་ཉོས་པ་དང་ཚོང་པས་ཕྲུ་གུ་དེར་དར་ཆ་ཆུང་ཆུང་ཞིག་སྤྲད། ཁོས་ཨ་མ་ཨ་མ་ཞེས་དགའ་དགའ་སྤྲོ་སྤྲོའི་ངང་དར་ཆ་གཡུག་གཡུག་བྱེད་བཞིན་ནང་ལ་ལོག། ཞིམ་ཕྲུག་གིས་ལྟོས་དང། ང་ལ་ཡང་རྔན་པ་དར་ཆ་ཆུང་ཆུང་ཞིག་རག་བྱུང་ཟེར། ཞིམ་ཕྲུག་གིས་དར་ཆ་འདི་གཉིས་ལ་རིན་པ་སྤྲད་མ་དགོས་པ་ནང་བཞིན་ད་དུང་འདི་ལས་མང་ཙམ་རག་ཐབས་བྱས་ན་ང་རང་གཉིས་དར་ཆ་མང་ཤོས་ཆགས་ཀྱི་རེད་ཟེར། ད་ང་ཕྲུ་གུ་བྱེད་རེས་ཡིན། ང་ཁུར་ནས་བཅའ་ལག་ཉོ་བར་འགྲོ་དང་ང་ལ་དར་ཆ་ཆུང་ཆུང་ཞིག་རྔན་པ་རག་གི་རེད། དེ་ནས་ངས་ཁྱེད་རང་ཁུར་ནས་ཕྱིན་ཆོག་ང་རང་གཉིས་ལ་ད་དུང་དངུལ་མང་པོ་ཡོད་པས་བཅའ་ལག་ཉོ་བར་ཕྱིན་ན་ཞོར་ལ་དར་ཆ་མང་པོ་རག་གི་རེད་ཟེར།
དང་པོ་ཞིམ་ཕྲུག་ཕྲུ་གུ་དང། ཁྱི་ཕྲུག་ཨ་མ་ཡིན་ཁུལ་བྱས་ནས་ཚོང་ཁང་དུ་ཅ་ལག་ཉོ་བར་ཕྱིན། དེ་ནས་ཁྱི་ཕྲུག་ཕྲུ་གུ་དང་ཞིམ་ཕྲུག་ཨ་མ་ཡིན་ཁུལ་བྱས་ནས་ཚོང་ཁང་དུ་ཅ་ལག་ཉོ་བར་ཕྱིན།
ཁོ་གཉིས་ལ་དར་ཆ་མང་པོ་ཞིག་རག་ཆེད་དངུལ་རྫོགས་རྫོགས་བར་དུ་དེ་ལྟར་བྱས་པས་རྔན་པ་ལྒང་བུ་ཁ་ཤས་ཀྱང་རག། ཁོ་གཉིས་ཀྱིས་ཡག་པོ་བྱུང། དར་ཆ་འདི། དག་ག་དག་དར་ཆ་འདི་དག་ཚང་མ་རིན་རིན་མེད་ལ་རག་བྱུང་ཟེར། ཞིམ་ཕྲུག་གིས་དར་ཆ་ཁ་ཤས་ཁང་པའི་ཡང་སྟེང་དུ་བཙུགས། ཁྱི་ཕྲུག་ཁང་པའི་ཡང་སྟེང་དུ་འགྲོ་བར་ཞེད་སྣང་སྐྱེ་བས་དར་ཆ་ཁ་ཤས་ར་སྐོར་སྒང་ལ་བཙུགས། ཁོ་གཉིས་ལ་དར་ཆ་དང།

ནི་གྲུབ་སྙན་པོ་ཞེ་དྲག་བྱུང། ཁོ་གཉིས་ཀྱིས་དཀའ་ལས་ཞེ་དྲག་ཞིག་བརྒྱབས་སོ། དར་ཆ་མང་པོ་རག་ཡ་ལ་ར། ལ་འོང། མཉམ་དུ་ལྒང་བུ་ཡང་མང་པོ་རག་སོང་བ། ད། རེད། ད་ཐུགས་རྗེ་གནང་རྣམ་པ་ཚོ། ཐུགས་རྗེ་ཆེ་རྗེས་མར་ཡང་བསྐྱར་མཇལ་ཡོང།